ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། དེ་རིང་ཨོ་སི་ཏྲེ་ལི་ཡ་ཡི་ནང་མི་རིགས་སྣ་མང་སྤྱི་ཚོགས་ཞབས་ཞུའི་ལས་ཁུངས ECSC དང་མེན་ལི་ཡུལ་སྡོད་རོགས་སྐྱོར་ལས་ཁུངས CNB ཐུན་མོང་གི་གོ་སྒྲིག་འོག་ཨོ་སི་ཏྲེ་ལི་ཡ་ཡི་ནང་མཐོ་སློབ་ལ་འགྲོ་འཆར་ཡོད་མཁན་བོད་རིགས་སློབ་ཕྲུག་རྣམས་ཀྱི་ཆེད་དུ་ཨོ་གླིང་ནང་མཐོ་རིམ་སློབ་སྦྱོང་གི་དགོས་མཁོ་དང་འགྲོ་སྟངས་ཞེས་པའི་བརྗོད་གཞི་ཐོག་དྲ་ཐོག་བགྲོ་གླེང་གི་གཏམ་བཤད་ལས་རིམ་ཞིག་གོ་སྒྲིག་གནང་ཡོད་པ་རེད། ཐེངས་འདིའི་གསུང་བཤད་གནང་མཁན་ནང་རྒྱལ་ས་ཁེན་བྷེ་ར་ནས་ཨོ་གླིང་རྒྱལ་ཡོངས་གཙུག་ལག་སློབ་ཆེན་ནས་སྨན་བཅོས་རིག་པའི་སྐོར་སློབ་ཐོན་འབུམ་རམས་མ་དྭགས་པོ་བསྟན་འཛིན་སྒྲོལ་མ་ལགས་དང། སིད་ནི་གཙུག་ལག་སློབ་ཆེན་ནས་མཛུབ་ཁྲིད་བྱ་འགུལ་བྱེད་ལས་སྐོར་སློབ་ཐོན་གཙུག་ལག་རབ་འབྱམས་པ་ཡེ་ཤེས་ལགས། སིད་ནི་ནས་ཨོ་གླིང་རྒྱལ་ཡོངས་གཙུག་ལག་སློབ་ཆེན་ནས་སྐྱེ་དངོས་རིག་པའི་སྐོར་སློབ་ཐོན་གཙུག་ལག་རབ་འབྱམས་པ་བསྟན་འཛིན་ནོར་འཛིན་ལགས། མེལ་བོན་ནས་ཝི་ཐོ་རི་ཡ་ཁྲིམས་ལུགས་སློབ་ཆེན་ནས་ཁྲིམས་ལུགས་རིག་པའི་སྐོར་སློབ་ཐོན་ཉེ་བའི་གཙུག་ལག་རབ་འབྱམས་པ་མགོན་པོ་བཀྲ་ཤིས་ལགས། སིད་ནི་གཙུག་ལག་སློབ་ཆེན་ནས་འགུལ་རིས་བཟོ་བཀོད་དང་ཁྲོམ་རྭའི་སྐོར་གཙུག་ལག་རབ་འབྱམས་པ་བསྟན་འཛིན་རབ་གསལ་བཅས་ཀྱིས་ཨོ་སི་ཏྲེ་ལི་ཡའི་ནང་མཐོ་རིམ་སློབ་སྦྱོང་གི་གོ་སྐབས་དང་འཛུལ་ཞུགས་གནང་སྟངས། སློབ་ཡོན་ཞུ་སྟངས་དང་སོ་སོ་ཡི་ཉམས་མྱོང་བཅས་རིམ་པར་ངོ་སྤྲོད་དང་གསུང་བཤད་གནང་ཡོད་པའི་ནང། དེ་རིང་གི་ལེ་ཚན་ནང་སིད་ནི་ནས་ཨོ་གླིང་རྒྱལ་ཡོངས་གཙུག་ལག་སློབ་ཆེན་ནས་སྐྱེ་དངོས་རིག་པའི་སྐོར་སློབ་ཐོན་གཙུག་ལག་རབ་འབྱམས་པ་བསྟན་འཛིན་ནོར་འཛིན་ལགས་ཀྱིས་ཐོག་མར་མཐོ་སློབ་མ་འགྲོ་སྔོན་ལ་སློབ་ཚན་གདམ་སྟངས་སྐོར་བསམ་བློ་གང་འདྲ་གཏང་དགོས་མིན་ངོ་སྤྲོད་འདི་འདྲ་ཞུ་གནང་སོང། བཀྲ་ཤིས་བདེ་ལེགས། ངའི་མིང་ལ་བསྟན་འཛིན་ནོར་འཛིན་ཡིན། ངས་དེ་རིང་གི་སྐད་ཆ་བཤད་དེ་བྱེད་སྟངས། ང་དེ་ནས་ཡིན་རྒྱུ་སློབ་གྲྭ་རྒྱ་གར་ནས་ཐོན་རེད་དེ་ནས་དེ་ཚུར་སླེབས་བྱས་འཛིན་གྲྭ་བཅུ་གཉིས་བྱས་རེད་དེ་ནས་དེ་རྗེས་ལ་མཐོ་སློབ་ལ་ཕྱིན་པ་བྱས་ཙང།

གཙོ་བོ་གནད་འགག་རྒྱས་ཟེར་བ་ར་དང་པོ་སོ་སོའི་ཉམས་ཞིབ་གནང་བ་རེད་ས་ག་རེ་སློབ་ཚན་ག་རེ་ག་རེ་འགག་ཏོ་དེ་གའི་ལྟ་བ་ར་སློབ་ཚན་དང་པོ་ག་དུས་ག་ད་དུས་ག་ཚོ་ནི་ག་ཕྱོགས་ར Step One ནི How do I choose the right course for me ད་སོ་སོའི་སློབ་ཚན་ནི་ག་འདྲས་གདམ་དགོས་ར་ཟེར་ར་སློབ་ཚན་གདམ་སྟངས་དེ་ག་འདྲས་གདམ་དགོས་ལབ་ན་དང་པོ་སོ་སོའི་སློབ་ཚན་ག་རེ་སྒང་ལ་དབྱིངས་འདུག་བསམ་བློ་བཏང་བ་རེད་དེ་ནས་སོ་སོའི་སློབ་ཚན་ག་རེ་སྒང་ལ་ནི་སོ་སོའི་བརྒྱ་ཆ་ཡག་ག་ར་ཡོད་ཏོ་དེ་འདྲས་ལྟ་བ་རེད་དེ་ནས།

UAC མེད་པ་ཡིན་ན་ཡང་མཐོ་སློབ་ཁག་ལ་ཁ་ཐུག་སྙན་ཞུ་རྒྱག་ས་ཡོད་པ། མཐོ་སློབ་ནང་ཞུགས་ཚ་ཡི་སྐོར་སོགས་སློབ་ཚན་ག་ཚོད་བླང་ཆོག་གི་ཡོད་མེད་དང་གོ་རིམ་འགྲོ་སྟངས་སྐོར་ངོ་སྤྲོད་འདི་འདྲ་ཞུ་གནང་སོང། UAC ནང་ནས་ནི་སོ་སོས་སྙན་ཞུ་རྒྱག་པ་ཡིན་ན་སུས་སུ་རྒྱག་ཆོག་གི་རེད་ལབ་ན་ནི Australia དང New Zealand གི་མི་སེར་བྱས་ཡང་ན Permanent Resident དང Permanent Humanitarian Visa ནི་ལགས་ཀྱོ་ད་ང་ཚོ་མང་པོ་ཅིག Permanent Humanitarian Visa ནི་ཡོང་གི་ཡོད་ལ་ང་ཚོ་དེ་གའི

ཐབས་ལམ་གཞན་པའི་ཐོག་ནས་མཐོ་སློབ་ལ་འགྲོ་ས་ཡི་ལམ་ཁ་ཡོད་སྐོར་འགྲེལ་བརྗོད་འདི་འདྲ་ཞུ་གནང་སོང། ད་གལ་སྲིད་ད་ཁྱོད་རང་བརྒྱ་ཆ་ཧ་ལས་སྐྱོ་བོ་ར་ད་ང University འགྲོ་ཐུབ་ས་མ་རེད་འགྲོ་ས་མེད་སེམས་ཁྲལ་ལང་གིན་ཡོད་ཡིན་ན་འདི་སེམས་ཁྲལ་བྱེད་དགོས་ཡོད་མ་རེད་ག་ཅི་ལབ་ན Pathway Courses ནམ་ཡོད་ར་ལམ་ཁ་སྣ་ཚོགས་ཡོད University འགྲོ་སྟངས་ལ་ར་དེའི་ཡིན་ན་ལམ་ཁ་ག་འདྲ་རུ་ཡོད་ར་ན་དཔེ་བཞག་ཡིན་ན།

སློབ་ཡོན་ཞུ་སྟངས་སོགས་ཀྱི་སྐོར་གསན་པ་ཐུགས་རྗེ་ཆེ། གསུང་བཤད་གནང་མཁན་གཞན་ཁག་གི་གསུང་བཤད་ལེ་ཚན་རྗེས་མ་ཁག་གི་ནང་རིམ་པས་ངོ་སྤྲོད་ཞུ་གི་ཡིན། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།